གཞིས་བྱེས་བོད་རིགས་སྤུན་ཟླ་རླུང་འཕྲིན་ཉན་མི་རྣམ་པ་ཚོ་སྐུ་ཁམས་བཟང་ངག་སྒྲོན་ཡིན་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཁམས་སྐད་ཀྱི་ནང་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་བཞི་བཅུ་ཞེ་དགུ། རབ་གནས་ཆུ་སྟག་ལོ་ཡི་བོད་ཟླ་བཅུ་གཉིས་པ་ཀྱི་ཚེས་བཅུ་བདུན་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ཡི་ཕྱི་ཟླ་གཉིས་པའི་ཚེས་བདུན་གཟའ་མིག་དམར་ཉིན་གྱི་ཁམས་སྐད་ཀྱི་གསར་འགྱུར་ལས་རིམ་ཁག་རྒྱང་སྲིང་ཞུ་རྒྱུ་ཡིན།

དེ་ཡང་ཨེ་ཕི་གསར་ལས་ཁང་གིས་ཕྱི་ཚེས་དྲུག་ཉིན་གནས་ཚུལ་སྤེལ་བ་ལ་ལྟར་ན་ད་ལམ་མཉམ་འབྲེལ་རྒྱལ་ཚོགས་ཀྱི་དམིགས་བསལ་ཆེད་མཁས་པ་མི་སྣ་གསུམ་གྱིས་རྒྱ་ནག་གི་བཅའ་སྡོད་སློབ་གྲྭ་ཡི་ལམ་ལུགས་དེ་རྒྱལ་སྤྱི་ཡི་འགྲོ་བ་མི་ཡི་ཐོབ་ཐང་དང་རྒྱབ་འགལ་ཆགས་ཀྱི་ཡོད་པ་དང་དེ་ཡང་བོད་ཀྱི་རིག་གཞུང་དང་ཆོས་ལུགས། དེ་བཞིན་སྐད་ཡིག་བཅས་རྒྱ་ནག་ཅན་དུ་འགྱུར་ཐབས་ཀྱི་སྲིད་ཇུས་དེ་ཧ་ཅང་གི་ཉེན་ཚབས་ཅན་ཞིག་ཡིན་པ་བརྗོད་ཡོད་པ་རེད། མཉམ་འབྲེལ་རྒྱལ་ཚོགས་ཀྱི་རང་དབང་ཅན་གྱི་དམིགས་བསལ་ཆེད་མཁས་པ་གསུམ་དེ་དག་གྲངས་ཉུང་མི་རིགས་ཀྱི་གནད་དོན་དང་ཤེས་ཡོན་རིག་གཞུང་གི་ཐོབ་ཐང་བཅས་ཀྱི་ཐོག་ལ་དམིགས་བསལ་གྱི་ལྟ་རྟོག་བྱེད་མཁན་ཡིན་པ་རེད་འདུག་རྒྱལ་ཚོགས་ཀྱི་དམིགས་བསལ་འགན་འཁྲི་བསྐུར་བའི་གི་དམིགས་བསལ་ཆེད་མཁས་པ་གསུམ་གྱིས་ཁོ་ཚོས་ཤེས་རྟོགས་བྱུང་བའི་གྱི་གནས་ཚུལ་ལ་གཞིགས་ན་བོད་རིགས་སློབ་མ་མང་ཆེ་བ་བཅའ་སྡོད་སློབ་གྲྭ་གི་ནང་ལ་བཅུག་གི་ཡོད་པ་དང་རྒྱ་ནག་ཅན་གྱི་སྤྱི་ཚོགས་རིང་ལུགས་ཞིག་ཏུ་བསྐྲུན་རྒྱུ་གི་ཆེད་དུ་བོད་མི་རིགས་ཀྱི་ངོ་བོ་རྒྱ་ཧན་མི་རིགས་སུ་བསྒྱུར་ཐབས་ཀྱི་བཙན་སྐུལ་གྱི་སྲིད་ཇུས་དེ་གིས་བོད་ཀྱི་སྐད་ཡིག་དང་རིག་གཞུང་གོང་འཕེལ་གཏོང་རྒྱུ་ཡི་ལས་འཆར་དང་མི་སྒེར་གྱིས་རྒྱབ་སྐྱོར་བྱེད་མཁན་རིགས་འབུར་འཇོམས་བྱེད་ཀྱི་ཡོད་སྐོར་བརྗོད་ཡོད་པ་རེད། དེ་སྔོན་འབྲེལ་ཡོད་ཆེད་མཁས་པ་གསུམ་གྱིས་རྒྱ་ནག་ལ་གནད་དོན་དེ་ཡི་ཐོག་ནས་ལན་འདེབས་ཞིག་ཡོང་བའི་གི་རེ་སྐུལ་བྱས་ཡོད་ཀྱང་རྒྱ་ནག་ཕྱོགས་ནས་ད་བར་ལན་འདེབས་གང་ཡང་བྱས་མེད་པ་རེད། དེ་ཡང་ཐོག་མ་ཉིས་སྟོང་ཉི་ཤུ་རྩ་གཅིག་ལོར་ཨ་རི་བོད་དོན་ལས་འགུལ་བསྟི་གནས་ཁང་གིས་སྙན་ཐོ་ཞིག་འདོན་སྤེལ་གནང་བའི་གི་ནང་བོད་ཁྱོན་ཡོངས་སུ་ལོ་དྲུག་ནས་བཅོ་བརྒྱད་བར་གྱི་བྱིས་པ་འབུམ་བརྒྱད་ཙམ་ཞིག་རང་གི་ཕ་མ་དང་སྤྱི་ཚོགས་ནས་ཁ་བྲལ་དུ་བཏང་ནས་གཏན་འཇགས་སློབ་གྲྭ་རེར་སློབ་འཇུག་བྱས་ཡོད་པ་དང་ཕྲུ་གུ་དང་ཕ་མ་གི་བར་ལ་འབྲེལ་བ་དེ་ཙམ་བྱེད་བཅུག་གི་མེད་ཅིང། དེ་ཡི་དམིགས་ཡུལ་གཙོ་བོ་ཡང་རྒྱ་ནག་གཞུང་གིས་བོད་ཀྱི་ངོ་བོ་དང་རིག་གཞུང་རྩ་མེད་གཏོང་བ་ལ་བོད་མི་ན་གཞོན་རྣམས་ལ་དམིགས་པའི་གི་སྲིད་ཇུས་ཤིག་ཡིན་པ་འགྲེལ་བརྗོད་དང་སྦྲགས་ནས་གནད་དོན་དེ་རིགས་རྒྱལ་སྤྱིའི་སྡིངས་ཆའི་གི་སྟེང་ལ་སླེབས་ཐབས་ཡོང་ཆེད་དུ་འབྲེལ་ཡོད་ཕྱོགས་ཀྱིས་རྒྱབ་སྐྱོར་གནང་སྐྱོང་ཡོང་བའི་རེ་སྐུལ་ཡང་ཞུས་ཡོད་པ་རེད་འདུག་ཡང་དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཨ་མི་རི་ཀ་ཡི་ཆི་ཁ་གོ་ཁུལ་གྱི་གཞོན་སྐྱེས་དང་ཐུག་འཕྲད་གནང་སྟེ་བོད་ཀྱི་ཆུ་བོ་རྣམས་ཁྱིམ་མཚེས་རྒྱལ་ཁབ་དང་འབྲེལ་བའི་གི་གལ་ཆེ་ཡི་རང་བཞིན་དང་བོད་བཙན་པོ་ཡི་སྐབས་ཀྱི་བོད་ཀྱི་ལོ་རྒྱུས་སོགས་ངོ་སྤྲོད་གནང་བའི་གི་ལས་རིམ་གྲུབ་པའི་གི་རྗེས་ཨ་རི་ཡི་རྒྱལ་སར་ཕེབས་འབྱོར་གྱིས་ཕྱི་ཚེས་དྲུག་ནས་ཨ་རི་གཞུང་གི་རོགས་དངུལ་དང་འབྲེལ་བ་ཡོད་པའི་གི་གནད་ཡོད་མི་སྣ་དང། ཨ་རིའི་གྲོས་ཚོགས་ཀྱི་གནད་ཡོད་དཔོན་རིགས་དང་མཇལ་འཕྲད་གནང་རྒྱུ་རེད་འདུག་དེ་ཡང་ཕྱི་ཟླ་གཉིས་པ་ཡི་ཚེས་ལྔ་གཟའ་ཉི་མ་གི་ཉིན་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཆི་ཀ་གོ་ཁུལ་གྱི་མཛད་རིམ་མཐའ་མར་ཆི་ཀ་གོ་ཁུལ་དུ་ཡོད་པའི་བོད་རིགས་གཞོན་སྐྱེས་རྣམས་དང་ཐུག་འཕྲད་གནང་སྐབས་བོད་ཁ་བ་ལྗོངས་ཞེས་པའི་གི་གོ་དོན་ངོ་སྤྲོད་གནང་བ་དང་ཆབས་ཅིག་བོད་ཀྱི་ཆུ་ཆེན་ཁག་གིས་བོད་ཀྱི་ཁྱིམ་མཚེས་རྒྱལ་ཁབ་ཁག་ལ་ཇི་ཙམ་གྱིས་གལ་ཆེན་པོ་ཡིན་པ་དང། གོ་ལ་ཡི་གནམ་གཤིས་འགྱུར་ལྡོག་གི་དཀའ་ངལ་ཡོང་བའི་གི་རྒྱུ་རྐྱེན་དེ་བཞིན་བོད་བཙན་པོ་ཡི་དུས་རབས་སྐབས་ཀྱི་གནས་སྟངས་ལོ་རྒྱུས་རྒྱ་གར་དང་བོད་ཀྱི་འབྲེལ་བ། ཨ་མི་རི་ཀ་དང་བོད་ཀྱི་ལོ་རྒྱུས་ཀྱི་འབྲེལ་བ། དེ་བཞིན་རྒྱ་ནག་གཞུང་གིས་བོད་ལ་བཙན་འཛུལ་བྱས་པ་ནས་ད་བར་གྱི་ལོ་རྒྱུས་སོགས་ངོ་སྤྲོད་གནང་ཡོད་པ་རེད་འདུག། གསུང་བཤད་གྲུབ་པའི་གི་རྗེས་སུ་གཞོན་སྐྱེས་ཚོ་གི་ཁྲོད་ནས་ནང་ཆོས་ཀྱི་སྐོར་དང་སྲིད་སྐྱོང་བྱེད་པ་ལ་ཆ་རྐྱེན་གང་ཚང་དགོས་ཀྱི་ཡོད་མིན། སྲིད་སྐྱོང་མཆོག་ནས་གཞོན་སྐྱེས་ཚོར་ལམ་སྟོན་གནང་རྒྱུ་ཡོད་མེད་སོགས་ཀྱི་སྐོར་བཀའ་འདྲི་ཞུས་ཡོད་པ་རྣམས་ལ་འགྲེལ་བརྗོད་གནང་བ་དང་ཆབས་ཅིག་གཞོན་སྐྱེས་ཚོ་གིས་ངེས་པར་དུ་བོད་ཀྱི་ས་བབ་ཆགས་ཚུལ་གཙོས་པའི་གི་བོད་ཀྱི་ལོ་རྒྱུས་ལ་དོ་སྣང་བྱ་རྒྱུ་དེ་གལ་ཆེན་པོ་ཡིན་པ་དང་དེ་གིས་མི་རིགས་གཞན་ལ་བོད་ཀྱི་སྐོར་འགྲེལ་བརྗོད་བྱ་རྒྱུ་དང། རྒྱ་ནག་གཞུང་གིས་བོད་ཐོག་ལ་འཁྱོག་བཤད་བྱས་པ་དྲང་བདེན་གྱི་ལན་འདེབས་བྱ་རྒྱུ་སོགས་ཀྱི་ཐོག་ལ་ཕན་ཐོགས་ཡོད་སྐོར་སོགས་གསུངས་ཡོད་པ་རེད་འདུག་གཞོན་སྐྱེས་ཚོ་དང་མཇལ་འཕྲད་ཀྱི་མཛད་རིམ་གྲུབ་པའི་གི་རྗེས་སུ་གཟའ་མཇུག་བོད་ཡིག་སློབ་གྲྭ་གི་འཛིན་གྲྭ་ཁག་ལ་གཟིགས་སྐོར་ཕེབས་ཡོད་པ་རེད་འདུག་ཕྱི་ཚེས་དྲུག་ནས་བཟུང་ཉིན་ཤས་ཀྱི་རིང་ལ་ཨ་རིའི་གཞུང་གི་རོགས་དངུལ་དང་འབྲེལ་བ་ཡོད་པའི་གི་གནད་ཡོད་མི་སྣ་དང། ཨ་རིའི་གྲོས་ཚོགས་ཀྱི་གནད་ཡོད་དཔོན་རིགས་དང་མཇལ་འཕྲད་གནང་རྒྱུ་ཡི་མཛད་འཆར་ཡོད་པ་རེད་འདུག། རྣམ་པ་ཚོས་ད་ལྟ་ཉན་བཞིན་པ་དེ་ནི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཁམས་སྐད་ཀྱི་ལས་རིམ་ཁག་ཡིན་སྐུ་བཅར་རྣམ་རྒྱལ་གྲྭ་ཚང་ཕན་བདེ་ལེགས་བཤད་གླིང་གིས་སྤྱིར་ལོ་གསར་ཚེས་ཡི་ཚེས་གཏོར་དང་ལྷག་པར་དུ་རྩེ་དགུ་གཏོར་ཆེན་པོ་ཡི། མཆོད་པ་ཁག་གྲ་སྒྲིག་གནང་ཡོད་པའི་གི་སྐོར་ང་ཚོའི་གསར་འགོད་པ་བློ་བཟང་དགེ་ལེགས་ལགས་ཀྱིས་རྒྱ་གར་ནས་བཏང་ཡོང་བའི་གནས་ཚུལ་ཞིག་ལ་ཉན་རོགས། བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་ལོ་ཡི་རབ་གནས་ཆུ་ཡོས་ལོ་ཡི་ལོ་གསར་ཤར་ལ་ཉེ་བའི་དུས་སྐབས་སུ། བཞུགས་སྒར་དུ་རྟེན་གཞི་བྱས་པའི་སྐུ་བཅར་རྣམ་རྒྱལ་གྲྭ་ཚང་ཕན་བདེ་ལེགས་བཤད་གླིང་གིས་སྤྱིར་ལོ་གསར་གྱི་ཚེས་གཏོར་དང་ལྷག་པར་དུ་རྩེ་དགུ་གཏོར་ཆེན་མོ་ཡི་མཆོད་པ་ཁག་དེ་བཞིན་བོད་མི་སྒྲིག་འཛུགས་དང་འབྲེལ་ཡོད་ཚོགས་སྒེར་ཁག་གིས་རྩེ་སྒྲོ་ལུག་མགོ་སོགས་བཞེངས་མུས་ཡིན་འདུག། སྤྱིར་རྒྱལ་བ་སྐུ་ཕྲེང་ན་རིམ་གྱི་སྐུ་བཅར་ཞབས་ཁོངས་རྣམ་རྒྱལ་གྲྭ་ཚང་གི་ལོ་མཇུག་མཆོད་བཞེངས་ཆེན་མོ་ཞེས་ལོ་ལྟར་བོད་ཟླ་བཅུ་གཉིས་ཚེས་བཅུ་གཅིག་ནས་རྩེ་དགུ་གཏོར་ཆེན་མོ་དབུ་འཛུགས་མ་ཞུས་བར་དུ་ཉིན་གྲངས་བཅུ་ཙམ་རིང་ཚེས་གཏོར་འབུམ་ཤོམ་དང་འབྲེལ་བའི་ལོ་གསར་གྱི་མཆོད་རྫས་བཞེངས་རྒྱུ་ལ་སོགས་པ་གྲ་སྒྲིག་གནང་གི་ཡོད་འདུག་ཅིང་རྣམ་རྒྱལ་གྲྭ་ཚང་གི་གར་དཔོན་བསྟན་འཛིན་སྟོབས་ཆེན་ལགས་ཀྱིས་མཆོད་བཞེངས་དེའི་སྐབས་གཙོ་བོ་རྒྱལ་བའི་གཟིམ་ཆུང་ནང་གི་ལོ་གསར་གྱི་མཆོད་པ་གསར་རྙིང་བརྗེ་བསྒྱུར་གནང་གི་ཡོད་པ་འགྲེལ་བརྗོད་གནང་བྱུང། གཙོ་བོ་ད་ལྟ་གོང་ས་མཆོག་གཟིམ་ཆུང་ནང་ལོགས་ལ་མཆོད་པ་རྙིང་པ་དང་གསར་པ་གཉིས་འདི་བརྗེ་པོ་སྐྱོན་ཡས་དང་རེད་པ་ད་ག་ནང་བཞིན་ལོ་གསར་སྐབས་ལ་འདུག་གཟིམ་ཆུང་ལ་རྔ་ཛ་ནང་སྐྱོང་དང་བཅས་པ་འདུག་ཞང་ནང་ཡང་རེད་ད་ག་ནང་བཞིན་རྩེ་སྒྲོ་དང་ལུག་མགོ་ད་ག་ནང་བཞིན་བོད་མི་སྒྲིག་འཛུགས་ཀྱི་གནད་ཡོད་མི་སྣ་ཁག་ལ་འབུལ་ཡས་ཀྱི་རྩེ་སྒྲོ་དང་ལུག་མགོ་དང་མཆོད་པ་རིགས་དང་ད་ག་ནང་བཞིན་གཅིག་གྲྭ་ཚང་གི

རྒྱལ་མཆོག་སྐུ་ཕྲེང་གཉིས་པ་དགེ་འདུན་རྒྱ་མཚོའི་སྐུ་དུས་ནས་བྱུང་བ་ཞིག་ཡིན་པ་རྣམ་གྲྭ་གར་དཔོན་བསྟན་འཛིན་སྟོབས་ཆེན་ལགས་ཀྱིས་འགྲེལ་བརྗོད་གནང་གི་འདུག། ཨ་ནི་ལྷ་མོའི་བྲང་ཁའི་མཆོད་པ་དེ་རྒྱལ་བ་དགེ་འདུན་རྒྱ་མཚོའི། ཨ་ནི་རྒྱལ་བ་དགེ་འདུན་རྒྱ་མཚོའི་སྐབས་སུ་ཨ་ནི་དཔལ་ལྡན་ལྷ་མོ་དང་དམིགས་བསལ་གྱི་ཨ་ནི་འབྲེལ་བ་བྱུང་རེད་པ་ཨ་ནི་ད་ག་ནང་བཞིན་བོད་མི་བོད་བོད་གཞུང་རེད་ད་ག་ནང་བཞིན་གཅིག་གི་རྣམ་རྒྱལ་གྲྭ་ཚང་ཨ་ནི་བོད་མི་སྤྱི་ཡོངས་ཀྱི་ཨ་ནི་དམིགས་བསལ་དང་ཨ་ནི་འབྲེལ་བ་བྱུང་ཙང་ཨ་ནི་དེ་ནས་རྒྱལ་བ་དགེ་འདུན་རྒྱལ་བ་དགེ་འདུན་རྒྱ་མཚོའི་ཨ་ནི་སྐབས་ནས

མཆོད་པ་འབུལ་ཡས་རེད། ཨ་ནི་ཡང། གཏོར་མ་བཞག་ཡས་རེད་འདི་ཚང་མ་འགོ་བཙུགས་གནང་བ་རེད། བོད་མི་རྣམས་བཙན་བྱོལ་དུ་ཕེབས་པའི་རྗེས་ཆུ་གླང་སྤྱི་ལོ་གཅིག་སྟོང་དགུ་བརྒྱ་བདུན་ཅུ་དོན་གསུམ་ལོར ྋགོང་ས ྋསྐྱབས་མགོན་སྐུ་ཕྲེང་བཅུ་བཞི་པ་ཆེན་པོ་མཆོག་གིས་བོད་སྐྱོང་ལྷ་སྲུང་གི་འཕྲིན་བསྐུལ་དམན་མིན་བསོད་ནམས་མ་བཀའ་རྩོམ་མཛད་ཡོད་པ་མ་ཟད་ཚེས་གཏོར་སྐབས་བོད་སྐྱོང་ལྷ་སྲུང་གི་འཕྲིན་བསྐུལ་དང་དགྲ་ལྷ་དཔངས་བསྟོད་ཁྲུས་གསོལ་རབ་གནས་བཅས་ཀྱི་ཆོ་ག་གསར་འཛུགས་གནང་ཡོད་པ་རེད། དེ་ནས་གཅིག་སྟོང་དགུ་བརྒྱ་བདུན་ཅུ་དོན་བཞི་ལོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་སྐུ་བཅར་རྣམ་རྒྱལ་གྲྭ་ཚང་ལ་བཀའ་མངགས་གནང་བའི་ནང་བོད་སྐྱོང་ལྷ་སྲུང་རྣམས་ལ་མགྲོན་བརྡ་ཕུལ་ཟིན་པས་ལོ་གསར་གྱི་མཆོད་གཏོར་ཁག་སྤུས་དག་བཞེངས་དགོས་པ་བཀའ་གནང་བ་ནས་བཟུང་རྣམ་རྒྱལ་གྲྭ་ཚང་གི་ངོས་ནས་དབུ་རྩེའི་ཚེས་གཏོར་མཆོད་ཕྲེང་ཚོགས་འཁོར་རྒྱས་སྤྲོས་དང་འཕགས་པ་རང་བྱུང་ལྔ་ལྡན་དང་སློབ་དཔོན་ཐུགས་རྗེ་ཅན་གྱི་སྐུ་མདུན་དུ་ཞལ་སྤྲོ་དཀར་སྤྲོ་ཚོགས་འཁོར་ཚོགས་ཕྲེང་ཤིན་ཏུ་རྒྱས་པ་བཞེས་འབྱོར་ལ་སོགས་པ་ཐུན་མོང་མ་ཡིན་པའི་ལོ་གསར་གྱི་ཆོ་ག་དེ་དག་མི་ཉམས་རྒྱུན་འཛིན་བྱེད་མུས་ཡིན་འདུག།

དེ་དང་དུས་མཚུངས་ཀྱི་རྒྱ་ནག་གཞུང་གིས་ཕྱི་ཟླ་གཉིས་པ་ཡི་ཚེས་དྲུག་རེས་གཟའ་ཟླ་བ་ཡི་ཉིན་ལ་ལྒང་བུའི་གི་དོན་རྐྱེན་དེ་ཆེ་རུ་མི་གཏོང་བ་དང་ཨ་མི་རི་ཀ་དང་རྒྱ་ནག་གི་འབྲེལ་བ་ལ་གནོད་འཚེ་འགྲོ་བའི་གི་བྱ་སྤྱོད་མུ་མཐུད་ནས་མ་སྤེལ་རོགས་ཞེས་འབོད་སྐུལ་བྱས་ཡོད་འདུག་རྒྱ་ནག་གཞུང་གིས་ཨ་མི་རི་ཀ་ཡི་མཁའ་དབྱིངས་སུ་ལྒང་བུ་གཏོང་བའི་གི་བྱ་སྤྱོད་དེ་ནི་རྒྱ་ནག་གི་ཕྱོགས་ནས་ལྒང་བུ་དེ་དག་གནམ་གཤིས་རིག་པའི་དཔྱད་ཞིབ་ཀྱི་ཆེད་དུ་གཏོང་བ་དེ།

རྒྱ་ནག་ཕྱི་སྲིད་བློན་ཆེན་གཞོན་པ་ཤེ་ཧྥེང་གྱིས་པེ་ཅིང་གི་ནང་ཡོད་པའི་ཨ་རིའི་གཞུང་ཚབ་ཁང་ལ་ཨ་མི་རི་ཀ་གིས་རྒྱ་ནག་གི་ལྒང་བུ་དང་འབྲེལ་བའི་གི་གནས་ཚུལ་དེ་ཚོ་ཆེད་དུ་བཟོས་པ་ལ་རྒྱ་ནག་གི་ངོ་རྒོལ་ཤུགས་ཆེ་ཡོད་པ་བརྗོད་ཡོད་པ་རེད། ཡང་ཐའེ་ཝན་གོ་མིན་ཏང་ཚོགས་པ་ཡི་མཐོ་རིམ་དཔོན་རིགས་ཤིག་རྒྱ་ནག་གི་ནང་ལ་འཚམས་འདྲིར་བསྐྱོད་ཀྱི་ཡོད་པ་རེད་འདུག།

ཡང་རྒྱ་ནག་གཞུང་གིས་གཟའ་ཟླ་བའི་གི་ཉིན་དེའི་སྔོན་ལ་ཏིན་ཨ་མི་རི་ཀ་ཞེས་འབོད་པའི་ལྷོ་ཨ་མི་རི་ཀ་ཡི་མངའ་ཁུལ་གྱི་མཁའ་དབྱིངས་སུ་འཕུར་སྐྱོད་བྱས་ཡོད་པའི་ལྒང་བུ་དེ་རྒྱ་ནག་ནས་བཏང་བ་ཡིན་པར་ངོས་ལེན་བྱས་ཡོད་པ་རེད། དེ་ནི་ཨ་མི་རི་ཀ་ཡི་མཚོ་དམག་གིས་གཏོར་བའི་གི་ལྒང་བུ་དེ་ཡི་ཟད་རོ་རྒྱ་མཚོ་ཡི་ནང་ལ་རྩད་གཅོད་བྱེད་བཞིན་ཡོད་པའི་རྗེས་སུ་རྒྱ་ནག་གིས་གཞི་ནས་གནས་ཚུལ་ཕྱི་བསྒྲགས་བྱས་པ་རྒྱ་ནག་གི་དབུགས་ལྒང་གཉིས་པ་དེ་ཡིན་པ་རེད། དེ་ཡང་ཉིན་ཤས་ཀྱི་སྔོན་ལ་ཨ་མི་རི་ཀ་དང་ཀོ་ལུམ་པི་ཡ་ཡི་དཔོན་རིགས་རྣམས་ཀྱིས་གཟའ་པ་སངས་ཀྱི་ཉིན་ལ་ལ་ཏིན་ཨ་མི་རི་ཀ་ཡི་མཁའ་དབྱིངས་སུ་བསྐྱོད་པའི་གི་ལྒང་བུ་དེ་ཡང་རྒྱ་ནག་གི་ཡིན་པ་དངོས་སུ་བར་སྣང་དུ་མཐོང་ཡོད་པ་རེད།

རྒྱ་ནག་གིས་ཨ་མི་རི་ཀ་ཡི་མངའ་ཁོངས་བདག་དབང་གི་ཐད་ལ་བཟོད་ཐབས་མེད་པའི་བཙན་འཛུལ་བྱས་པ་ཞིག་ཡིན་པར་ངོས་འཛིན་བྱས་ཡོད་པ་རེད། གནད་དོན་དེ་ཡི་དབང་གིས་ཨ་རིའི་ཕྱི་སྲིད་དྲུང་ཆེ་སྐུ་ཞབས་ཨེན་ཐོ་ནི་སྦི་རིན་ཁེན་མཆོག་རྒྱ་ནག་གི་ནང་ལ་དགོངས་དོན་འཚམས་གཟིགས་ཕེབས་རྒྱུ་ཡི་འཆར་གཞི་ཡང་ཕྱིར་འཐེན་བྱས་ཡོད་པ་རེད་མ་ཟད་ད་རེས་རྒྱ་ནག་གི་བྱ་སྤྱོད་དེ་ལ་བཟོད་ཐབས་བྲལ་ཞིང།

རྒྱ་ནག་རྒྱ་བསྐྱེད་རིང་ལུགས་ཀྱི་སྲིད་ཇུས་དང་དེའི་ཉེན་ཚབས་བཅས་ཀྱི་སྐོར་ཆོས་ལུགས་འདྲ་མིན་གྱི་དབུ་ཁྲིད་དང་མང་ཚོགས་བཅས་ལ་གོ་རྟོགས་སྤེལ་རྒྱུའི་སྐོར་བགྲོ་གླེང་གནང་ཡོད་པ་དང། ད་ལོ་སྤྱི་ཟླ་ལྔ་པའི་ཚེས་ལྔ་ནས་ལོ་རྗེས་མ་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་སྤྱི་ཟླ་ལྔ་པའི་ཚེས་ལྔ་བར་རྒྱ་གར་ཧིན་བོད་ཚོགས་པ་དབུ་ཚུགས་ནས་ལོ་ཧྲིལ་པོ་ཉི་ཤུ་རྩ་ལྔ་འཁོར་བཞིན་ཡོད་པའི་རིང་ལ་རྒྱ་གར་གྱི་གྲོང་ཁྱེར་དང་གྲོང་གསེབ་རེ་རེ་བཞིན་དུ་འགྲོ་ནས་ཚོགས་པ་དེའི་ཚོགས་མི་རྣམས་ནས་བོད་མིའི་རང་དབང་འཐབ་རྩོད་དང་འབྲེལ་བའི་གོ་རྟོགས་སྤེལ་རྒྱུ་དང་རྒྱ་ནག་རྒྱ་བསྐྱེད་རིང་ལུགས་ཀྱི་སྲིད་ཇུས་སུ་རྒྱ་གར་ཙམ་དུ་མ་ཚད་རྒྱལ་སྤྱིའི་ནང་གོ་རྟོགས་སྤེལ་ཚུལ་སོགས་ཀྱི་སྐོར་བགྲོ་གླེང་གནང་ཡོད་པའི་སྐོར་འགྲེལ་བརྗོད་གནང་དགོས། དེ་ནས་ད་རེས་ཀྱི་ཚོགས་འདུ་དེ་བཞིན་ཚོགས་པ་བཅུ་བདུན་ཙམ་གྱིས་གོ་སྒྲིག་གནང་ཡོད་པ་དང། དེ་ནས་བོད་མིའི་སྒྲིག་འཛུགས་ཀྱི་ཕྱི་འབྲེལ་ལས་ཁུངས་ཀྱི་ཁོངས་སུ་གཏོགས་པའི་འཕགས་བོད་འབྲེལ་མཐུད་ལས་ཁུངས་ཀྱི་འགན་འཛིན་གཞོན་པ།

ད་ལྟ། ཚོགས་པ་ད་ལྟ BTSM ཚོགས་པ་གིས་ད་ལས་འགུལ་མང་པོ་སྤེལ་ཡོད་རེད་བོད་དོན་སྐོར་ལ་ར། ཨ་ནི་དེ་ལོ་མང་པོ་ཞིག་ད་དུ་བོད་དོན་སྐོར་ལ་རྒྱབ་སྐྱོར་གནང་ཆེད་ཨ་ནི་ང་ཚོ་ལ་རྒྱ་གར་རྒྱལ་ཡོངས་ལ་ཨ་ནི་དུ་བོད་དོན་སྐོར་ལ་ལས་ཀ་ལས་རིམ་མང་པོ་ཞིག་དུ་ཨ་ནི་ད་ལྟ་བར་དུ། ལམ་ལྷོང་ལྡན་པ་ཅིག་ད་དུ། གནང་བ་དེ་ལ་ཨ་ནི་སྐུ་ངོ་མཆོག་ནས་ཨ་ནི་ཐུགས་རྗེ་གནང་དང་རང་བོད་མི་ཡོངས་རྫོགས་ཚབ་ཞུས་ཏེ་ཐུགས་རྗེ་གནང་གསུངས་སོང། སྐུ་ངོ་བདེ་སྲུང་བཀའ་བློན་མཆོག་གིས་གསུང་བཤད་ནང་ལ་མང་ཆེ་ད་ང་ཚོ་ད་ལྟ Bharat Tibbat Sahyog Manch གྱི་ད་ད་ལྟ་བ་དང་དཀའ་ལས་བརྒྱབ་པ་དེ་གི་ཚང་མ་ལ་ད་བོད་མི་ཡོངས་རྫོགས་ཚབ་ཞུས་ཏེ་དུ་ཨ་ནི་ཐུགས་རྗེ་གནང་བ་དང་ཨ་ནི་མཉམ་དུ་ལ་འདི་གསུངས་སོང་ད་མ་འོངས་པ་ཨ་ནི BTSM གྱི་ད་ལས་རིམ་མང་པོ་ཅིག་བང་སྒྲིག་ཡོད་ར་ལ་མཐུན་འགྱུར་ག་རེ་གནང་ཡང་ད་དེ་གི་ཚང་མ་མཐུན་འགྱུར་གང་ཐུབ་ཐུབ་ང་ཚོ་བྱེད་ཐུབ་པའི་གི་འབད་བརྩོན་བྱེད་ཀྱི་ཡིན། ཁོང་བཀའ་བློན་གྱི། ད་རེས་ཉིན་གཉིས་ཀྱི་ཚོགས་འདུའི་ཐོག་ཏུ་རྒྱ་གར་གྱི་ཧིན་བོད་མཛའ་འབྲེལ་ཚོགས་པའི་གནད་ཡོད་མི་སྣ་གཙོ་བོ་བྱས་པའི་རྒྱ་གར་གྱི་ཚོགས་པ་དེའི་རྒྱུན་ལས་དང། བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་ཚོགས་གཙོ་མགོན་པོ་དོན་གྲུབ་ལགས་དང་ཟུང་འབྲེལ་དྲུང་ཆེ་ཚེ་རིང་ཆོས་འཕེལ་ལགས་བཅས་མི་གྲངས་སུམ་བརྒྱ་ལྔ་བཅུ་ཙམ་གྱིས་མཉམ་ཞུགས་གནང་ཡོད་པ་རེད། ཅེས་དེ་རིང་གི་གསར་འགྱུར་གཅེས་བདམས་དེ་ཚེ་དབང་ནོར་བུས་སྙན་སྒྲོན་ཞུས་ཚར་ལ་ཡིན། རྣམ་པ་ཚོས་ད་ལྟ་ཉན་བཞིན་པ་འདི་ནི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཁམས་སྐད་ཀྱི་ལས་རིམ་ཁག་ཡིན། མཐའ་མཇུག་ཏུ་རྒྱ་ཡིག་གི་ཚགས་པར་དང་བརྒྱུད་ལམ་གྱི་ཐོག་བོད་ཀྱི་གནད་དོན་ཞེས་པའི་ལེ་ཚན་དེ་གུས་མོས་ཕྱོགས་སྒྲིག་བྱས་པ་ཞིག་ལ་ཉན་རོགས།

བོད་ཀྱི་ཐུན་མོང་མ་ཡིན་པ་ཡི་ཆོས་དང་རིག་གཞུང་རྒྱ་ནག་ཅན་དུ་བསྒྱུར་རྒྱུ་ཡི་སྲིད་ཇུས་ལག་བསྟར་བྱས་དང་བྱེད་བཞིན་ཡོད་པ། རྒྱལ་སྤྱིའི་སྤྱི་ཚོགས་དང་གནད་དོན་དབྱེ་ཞིབ་པ་ཚོ་གིས་སྐྱོན་བརྗོད་བྱས་དང་བྱེད་བཞིན་ཡོད་པ་རེད། རྒྱ་ནག་གཞུང་གིས་བོད་ནང་གི་བོད་མི་ཚོ་ཡི་འགྲོ་བ་མི་ཡི་ཐོབ་ཐང་རྩིས་མེད་རྡོག་རོལ་བཏང་དང་གཏོང་བཞིན་ཡོད་པ་དང་གཅིག་མཚུངས་ཀྱིས་རྒྱ་ནག་མི་མང་ནང་གི་གཞི་རྩ་ཡི་འགྲོ་བ་མི་ཡི་ཐོབ་ཐང་ལ་ཡང་རྩིས་མེད་ཧུར་བསྐྱེད་བཏང་དང་གཏོང་བཞིན་ཡོད་པ་རེད། དེ་ཡི་ཐད་ལ་སེམས་ཚོར་དངོས་སུ་བྱུང་མཁན་རྒྱ་ནག་མི་མང་དང་ལྷག་པར་དུ་ཕྱི་རྒྱལ་ཁག་གི་ནང་ལ་སློབ་གཉེར་ཐོན་ནས་རྒྱ་ནག་གི་ནང་ཕྱིར་ལོག་བྱེད་མཁན་ཚོ་དང། དམིགས་བསལ་ཉིས་སྟོང་ཉི་ཤུ་རྩ་གཉིས་ལོ་ཡི་ལོ་མཇུག་ཏུ་རྒྱ་ནག་གི་གྲོང་ཁྱེར་ཆེ་ཁག་ཁག་བདུན་ཅུ་དོན་གྲངས་ཙམ་ཞིག་གི་སློབ་གྲྭ་ཆེན་མོ་ཡི་ནང་གི་སློབ་མ་ཚོ་གི་ལས་འགུལ་བརྒྱུད་ནས་མྱོང་ཚོར་ཆེན་པོ་བྱུང་བཞིན་ཡོད་པ་རྒྱ་ཡིག་གི་གསར་འགྱུར་བརྒྱུད་ལམ་ནས་གནས་ཚུལ་བཀོད་སྤེལ་བྱས་ཡོད་པ་རེད། ད་ལྟའི་ཆར་རྒྱ་ནག་གཞུང་གིས་དེ་སྔོན་ཤོག་དཀར་ལས་འགུལ་གྱི་ནང་ལ་མཉམ་ཞུགས་བྱེད་མཁན་ལས་འགུལ་བ་གཞོན་སྐྱེས་ཚོ་དང་ལྷག་པར་དུ་ཕྱི་རྒྱལ་ཁག་ནས་ལོག་ཡོང་མཁན་གྱི་རྒྱ་ནག་གི་སློབ་མ་ཚོ་འཇུ་བཟུང་བྱེད་བཞིན་ཡོད་པ་རེད། འདི་གའི་རླུང་འཕྲིན་ཁང་གི་རྒྱ་སྐད་སྡེ་ཚན་གྱི་དྲ་གནས་ཀྱི་ཐོག་འགོ་བརྗོད་དུ། ཕྱི་རྒྱལ་ཁག་གི་ནང་ལ་སློབ་སྦྱོང་བྱས་ནས་རྒྱ་ནག་གི་ནང་ལ་ཕྱིར་ལོག་འགྲོ་མི་ཚོ་ཡི་རྒྱལ་གཅེས་ཀྱི་བྱ་སྤྱོད་ལ

ཕྱི་ཕྱོགས་ནས་ཤེས་རྟོགས་བྱུང་བ་ལ་དབྱེ་ན། དེང་སྐབས་རྒྱ་ནག་གཞུང་གིས་ཞིབ་བཤེར་དང་འཇུ་བཟུང་བྱས་པ་ཚོ་ཡི་ནང་གི་མི་མང་ཆེ་བ་ནི་དེ་སྔོན་ཕྱི་རྒྱལ་ཡུལ་གྲུ་ཁག་གི་མཐོ་རིམ་སློབ་གྲྭ་གི་ནང་ལ་སློབ་སྦྱོང་བྱས་མྱོང་མཁན་ཚོ་ཡིན་པ་རེད། ད་ལྟའི་ཆར་ཨ་མི་རི་ཀ་ཡི་རྒྱལ་ས་ཝཱ་ཤིང་ཀྲོན་གྱི་ནང་ལ་སྲིད་ཇུས་སློབ་གཉེར་བྱེད་བཞིན་ཡོད་པའི་རུས་མིང་ལ་ཝུའུ་ཟེར་བའི་སློབ་མ་ཞིག་གིས།

རྒྱ་ནག་གཞུང་གིས་གནས་ལུགས་འགྲེལ་བཤད་བརྗོད་སྟངས་ཀྱི་ཐོག་ནས་ཁྱེད་རང་གིས་རྒྱ་ནག་གི་ནང་ལ་གཞུང་ལ་ངོ་རྒོལ་བྱས་པ་དེ་ནི་འཇིགས་སྣང་ཆེན་པོ་ཞིག་བྱེད་དགོས་པའི་གི་དོན་དག་ཅིག་ཡིན་པའི་གི་སློབ་གསོ་ཐེབས་ཀྱི་ཡོད་རེད། དེ་ཡང་ངོ་རྒོལ་བྱས་ན་འཇུ་བཟུང་བྱེད་ཀྱི་ཡོད་པ་དང་མོ་ཞིག་ཡིན་པའི་གི་ངོས་ནས་ངོ་རྒོལ་བྱས་ཆོག་གི་མེད་པ། དེ་བཞིན་མི་གཅིག་ཡིན་པའི་ངོས་ནས་འདུ་འཛོམས་བྱས་ནས་རང་རང་གི་ལྟ་བ་བཤད་ཆོག་གི་མེད་པའི་གནས་སྟངས་ཤིག་ཡིན་པ་དེ་ཤེས་རྟོགས་ཡོང་ཐུབ་ཀྱི་ཡོད་ཅེས་སོགས་བརྗོད་ཡོད། ཡང་ཁོང་གིས།

སེམས་ཚོར་གསལ་པོ་ཞིག་ཡོད་པ་ནི་ཆབ་སྲིད་ཀྱི་འབོད་སྒྲ་དེ་ནི་ཧ་ཅང་དྭངས་གཙང་དང་ཧ་ཅང་གི་རྒྱུན་ལྡན་གནས་སྟངས་ཤིག་རེད་ཁྱེད་རང་ལ་རིམ་པ་དེ་ཡི་ཐོག་གི་ཉམས་མྱོང་ཞིག་ཡོད་ཚར་དུས། ཁྱེད་རང་གིས་རྒྱ་ནག་གི་ནང་ལ་ཡང་དེ་དང་གཅིག་མཚུངས་ཀྱི་ཆབ་སྲིད་ཀྱི་ལྟ་བ་བཤད་ཆོག་པའི་གི་རེ་བ་རྒྱག་གི་རེད་ལ།

དེ་ཡི་སྐོར་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་འགན་འཛིན་ཟླ་བ་ཚེ་རིང་ལགས་ཀྱིས། རྒྱ་ནག་གཞུང་གི་གཏན་འབེབས་དེ་བཞིན་ཁྲིམས་ཀྱི་ངོ་བོ་གི་ཐོག་ནས་ཁྲིམས་མེད་ལུགས་མེད་ཅིག་ཡིན་སྐོར་འགྲེལ་བརྗོད་དེ་འདྲ་གནང་ཡོད་པ་རེད། རྒྱལ་ཁབ་ཀྱི་མཚན་སྙན་དང་གནོད་པ། རྒྱལ་ཁབ་ཀྱི་བདེ་འཇགས་དང་གནོད་པ་ཟེར་ཡག་ཆོག་དེ་ཚོ་ཚང་མ་དེ་ཚད་མ་ག་གེ་ཡོད་མ་རེད་དཔོན་པོ་དེ་ཚོ་ཁྱོད་རང་ཁྱོད་རང་ལྟ་སྟངས་ཡག་པོ་ཞིག་མ་བྱས་ན་རྒྱལ་ཁབ་ཀྱི་མཚན་སྙན་གནོད་ཀྱི་འདུག་ཟེར་ན་གནོད་པ་རེད་ཁྱོད་ཆད་པ་བྱེད་ཆོག་རེད། ཁྱོད་རང་དེ་དུག་ལོག་གོན་སྟངས་ཡག་པོ་མ་འགྲིག་མི་འདུག་རྒྱལ་ཁབ་མཚན་སྙན་གནོད་གི་འདུག་ཟེར་ན་གནོད་ཟེར་ཡ་རེད། རྒྱལ་ཁབ་དཔོན་པོ་གོ་གནས་མན་གྱི་དོན་ཨ་ཡིན་རྒྱལ་ཁབ་གསང་བ་ཕྱིར་ཕུད་བྱེད་ཟེར་ཁོ་ངོས་འཛིན་གསང་བ་ལ་ཡིན་པ་ངོས་འཛིན་བྱེད་ཨ་འདི་འདྲ་ཆགས་དུས་རེད། དེ་བཞིན་དེ་ཁོ་ཁྲིམས་གི་ངོ་བོ་ཐོག་ནས་ཁྲིམས་མེད་ལུགས་མེད་བྱེད་བསྡད་ཡ་ཆོག། ཡང་རྒྱ་ནག་དང་རྒྱལ་སྤྱིའི་གནད་དོན་དབྱེ་ཞིབ་པ་གྲགས་ཅན་སྐུ་ཞབས་ཅང་ཧྥུང་གིས

དེ་ཉིད་གཉིས་ནི་རྒྱ་ནག་གཞུང་གིས་འཐབ་ཕྱོགས་གཅིག་གྱུར་བྱེད་ས་ཆེ་ཤོས་དེ་ཆགས་ཀྱི་ཡོད་སྐོར་དབྱེ་བརྗོད་གནང་ཡོད་པ་རེད། ཉན་མཁན་རྣམ་པ་ཚོ་དེ་རིང་གི་ལེ་ཚན་འདི་དུས་མཚམས་འདི་ལ་བཞག་རྒྱུ་ཡིན་གོང་ཞུས་ལེ་ཚན་གྱི་ལྟ་བ་ནི་འདི་གའི་རླུང་འཕྲིན་ཁང་གི་ལྟ་བ་ཡིན་པ་ཆགས་ཀྱི་མེད། ལེ་ཚན་འདི་ཕྱོགས་བསྒྲིགས་དང་སྙན་སྒྲོན་གོང་མ་སྒྲོན་ཡིན་རྣམ་པ་ཚོས་ང་ཚོ་ལས་རིམ་ཉན་པར་བཀའ་དྲིན་ཆེ། ཨ་མེ་རི་ཀ་རྒྱལ་ས་ཝཱ་ཤིང་ཏོན་དུ་རྟེན་གཞི་བྱས་པའི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཁམས་སྐད་ཀྱི་ལས་རིམ་ཁག་ངོ་སྤྲོད་ཁོ་ཐེངས་དེ་དེ་རིང་གི་རྩོམ་སྒྲིག་འགན་འཛིན་རྡོ་རྗེ་དགྲ་འདུལ་ལགས་ཡིན། རྣམ་པ་ཚོས་ང་ཚོའི་ལས་རིམ་ཉན་པར་བཀའ་དྲིན་ཆེ།